གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན། དེ་ནི་ཨ་རིའི་རྒྱལ་ས་ཝ་ཤིང་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་གཅིག་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་གཉིས་པའི་ཚེས་བཅུ་གཟའ་སྤེན་པ་ཉིན་དང་བོད་ཀྱི་རབ་གནས་ཤིང་འབྲུག་ལོའི་ལོ་གསར་གསར་དུ་བཞད་པའི་རྟེན་འབྲེལ་གྱི་ཉིན་མོ་འདི་ལ། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་གཙོས་པའི་བོད་ཀྱི་ཆོས་ལུགས་ཁག་གི་བསྟན་བདག་བླ་ཆེན་རྣམ་པ་དང་གཞིས་བྱེས་བོད་རིགས་སེར་སྐྱ་མི་མང་ཡོངས་ལ་གུས་ཤིང་བརྩེ་བའི་ངང་ནས་བོད་ཀྱི་ལོ་གསར་གྱི་རྟེན་འབྲེལ་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་ཞུ་རྒྱུ་དང། རྣམ་པ་ལྷན་རྒྱས་ཚང་མ་ལོ་གསར་པ་འདིའི་ནང་སྐུ་ཁམས་གསལ་དྭངས་དང་མཛད་འཕྲིན་རྒྱས་པ་དང་ཐུགས་ཀྱི་བཞེད་དོན་མཐའ་དག་ཆོས་བཞིན་དུ་ལྷུན་གྱིས་འགྲུབ་པའི་སྨོན་འདུན་གྲངས་མེད་ཞུས་པའི་ཐོག་ནས་དེ་རིང་གི་ཁམས་སྐད་ཀྱི་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་གི་ལས་རིམ་ཁག་ནང་དང་པོ་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་བོད་ཀྱི་ལོ་གསར་ལ་གསུང་འཕྲིན་གནང་བ་དང། དེ་ནི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་དང་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་འཚམས་འདྲི་གནང་བ་བཅས་དེ་རིང་ལོ་གསར་ཉིན་གྱི་ཁམས་སྐད་ཀྱི་ལས་རིམ་ཁག་རིམ་བཞིན་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ནང་བོད་རབ་གནས་ཤིང་འབྲུག་ལོའི་ལོ་གསར་གྱི་འཚམས་འདྲི་ཞུས་པ་ཁག་རིམ་བཞིན་སྙན་སྒྲོན་ཞུ་རྒྱུ་ཡིན། དེ་ནི་ཐོག་མར་ང་ཚོས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གཙོ་འཛིན་སྦེ་ཧྥང་ལགས་ཀྱིས་འཚམས་འདྲི་ཞུས་པ་དེ་གསན་རོགས། ལོ་གསར་ལ་བཀྲ་ཤིས་བདེ་ལེགས I'm Bay Fang ལོ་གསར་ལ་བཀྲ་ཤིས་བདེ་ལེགས་ང་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གཙོ་འཛིན་སྦེ་ཧྥང་ཡིན། ངས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལས་བྱེད་པ་ཡོངས་ཀྱི་ཚབ་ཞུས་ཏེ་ལྷན་རྒྱས་ཚོ་ལ་ལོ་གསར་པ་འདི་ཞི་བདེ་དང་འབྱོར་བ་ཕུན་སུམ་ཚོགས་པ་ཞིག་ཡོང་བའི་བློ་དཀར་གྱི་འཚམས་ཞུ་ཞུ་རྒྱུ་ཡིན། Pleasure to wish you all a peaceful and prosperous Losar! འདས་པའི་ལོ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་བཙུགས་ཏེ་ལོ་ངོ་ཉི་ཤུ་རྩ་བདུན་འཁོར་བའི་ལོ་ཚིགས་ཤིག་ཡིན་ལ། དེ་ཡང་དེ་གི་རིང་ང་ཚོའི་ངོས་ནས་བོད་རིགས་རླུང་འཕྲིན་གསན་བཞེས་པ་རྣམ་པ་ལ

དཔེར་ན་ང་ཚོས་རྒྱ་ནག་གཞུང་གི་ཡིག་ཆ་ནང Tibet ཅེས་པའི་ཚིག་དེ་བེད་སྤྱོད་མཚམས་འཇོག་བྱེད་རྒྱུ་ལ་འབད་བརྩོན་བྱེད་བཞིན་པའི་སྐོར་དང། ཟི་ཁྲོན་དཀར་མཛེས་བོད་རིགས་རང་སྐྱོང་ཁུལ་དུ་བོད་ཡིག་སློབ་ཁྲིད་བྱེད་རྒྱུ་བཀག་སྡོམ་བྱས་པ། ནང་པའི་མཛད་སྒོ་ཁག་དང་དུས་ཆེན་ཁག་མཚམས་འཇོག་བྱས་པ་སོགས་ཀྱི་སྐོར་གནས་ཚུལ་སྐད་འབོད་བྱས་ཡོད། ང་ཚོས་ད་དུང་མདུན་བསྐྱོད་ཀྱི་འདུན་པ་བཅངས་པའི་དུས་འདིར་ང་ཚོ་གི་ལས་རིམ་གསན་གཟིགས་རྣམ་པ་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ངོས་ནས་བཀའ་དྲིན་རྗེས་དྲན་བྱེད་བཞིན་ཡོད། ཁྱེད་རྣམ་པའི་འགྱུར་མེད་ཀྱི་རྒྱབ་སྐྱོར་ནི་ང་ཚོ་ལམ་ལྷོང་གི་འབྲས་བུ་གི་ཆ་ཤས་ཆུང་ངུ་ཞིག་རྩ་བ་ནས་མིན། རྣམ་པ་ཚོ་ལ་ཤིང་འབྲུག་གི་ལོ་འདི་གི་ནང་བདེ་སྐྱིད་དང་ནད་མེད་ཞི་བདེ་འབྱམས་པའི་སྨོན་འདུན་བྱེད་ཀྱི་ཡིན།

བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གནམ་ལོ་གསར་ཚེས་ལ་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་བྱེད་པ་ཡོངས་ཀྱི་ཚབ་ཞུས་ཏེ་སྒོ་གསུམ་གུས་པ་ཆེན་པོས་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་ཡུན་དུ་བརྟན་ཅིང་ཐུགས་བཞེད་ལྷུན་གྱིས་འགྲུབ་པའི་སྨོན་འདུན་ཞུ་རྒྱུ་དང་གཞིས་བྱེས་བོད་མི་ཡོངས་ལ་ལོ་གསར་ལ་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ང་དགའ་ལྡན་བློ་གྲོས་ཡིན། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ལོ་ངོ་བཅུ་ཕྲག་གསུམ་མ་ཟིན་ཙམ་གྱི་དུས་ཡུན་དེའི་རིང་རྒྱ་ཆེའི་གསན་མཁན་རྣམ་པ་ཚོར་གཙོ་བོ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་མཛད་འཕྲིན་དང་བོད་ནང་གི་དངོས་ཡོད་ཀྱི་གནས་ཚུལ་ཁག་དུས་ཐོག་རྒྱང་སྲིང་ཞུ་རྒྱུར་འབད་བརྩོན་གཙོ་བོ་ཞུ་བཞིན་ཡོད། རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོར་ཕྱི་ཕྱོགས་སུ་འབྲེལ་གཏུག་བྱ་རྒྱུར་དམ་དྲག་ཧ་ཅང་ཤུགས་ཆེ་བྱེད་བཞིན་པའི་དུས་འདིར་ཡང་ང་ཚོ་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་དཔེར་ན་བོད་ནང་བོད་ཀྱི་སྐད་ཡིག་དང་ཆོས་ལུགས་རིག་གཞུང་གི་ཉམས་ལེན་བཀག་སྡོམ་གྱི་སྲིད་བྱུས་ལག་བསྟར་བྱེད་བཞིན་པའི་སྐོར་དང། རྒྱ་ནག་ཁྱོན་ཡོངས་ཀྱི་ནང་དཔལ་འབྱོར་ཉམས་རྒུད་འགྲོ་བཞིན་པའི་ཤུགས་རྐྱེན་དེ་བོད་ནང་གི་བོད་མི་ཚོར་ཡང་འཕྲད་བཞིན་པ། དེ་བཞིན་བོད་ཀྱི་ཁོར་ཡུག་ཐོག་དོ་ཕོག་ཇི་བྱུང་ལ་མ་ལྟོས་པར་རྒྱ་ནག་གཞུང་གིས་བོད་ས་མཐོའི་སྟེང་ཆུ་ཤུགས་གློག་འདོན་ཁང་གསར་རྒྱག་དང་འབྲོག་པའི་ས་ཆ་བཙན་འཕྲོག་གིས་ཉི་འོད་གློག་ནུས་ཀྱི་འོད་སྡེར་འབུམ་ཕྲག་མང་པོ་བཙུགས་པ་སོགས་བོད་མི་ཚོར་འཕྲད་བཞིན་པའི་དངོས་ཡོད་ཀྱི་གནས་ཚུལ་མང་དག་ཞིག་བོད་ནང་ནས་མཁོ་སྤྲོད་བྱུང་དང་འབྱུང་བཞིན་ཡོད་སྟབས་ད་རེས་ཀྱི་གོ་སྐབས་འདི་བཟུང་སྟེ་གནས་ཚུལ་མཁོ་སྤྲོད་པ་རྣམ་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་ཞུ་གི་ཡིན། ང་ཚོའི་རླུང་འཕྲིན་དང་བརྙན་འཕྲིན་དེ་བཞིན་སྤྱི་ཚོགས་དྲ་ལམ་འདྲ་མིན་ཐོག་གི་ལས་རིམ་གསན་གཟིགས་རྣམ་པ་ནི་ང་ཚོའི་ཞབས་ཞུ་སྒྲུབ་པའི་དམིགས་ཡུལ་དང་སྙིང་སྟོབས་ཀྱི་རྨང་གཞི་ཡིན་པས་ལས་རིམ་གསན་གཟིགས་རྣམ་པ་ཚོར་ཡང་བཀའ་དྲིན་ཆེ་ཞུ་གི་ཡོད། ལོ་གསར་པ་འདིའི་ནང་རྣམ་པ་ལྷན་རྒྱས་ཚང་མ་སྐུ་ཁམས་གསལ་ཐང་དང་བྱ་བ་ལམ་འགྲོ་ཡོང་བའི་མཚམས་སྦྱོར་ཞུ་གི་ཡོད།
ལོ་གསར་སྤྲོ་པོ་ཡོང་བར་ཤོག། བཀྲ་ཤིས་བདེ་ལེགས། དེ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་གཞིས་བྱེས་གཉིས་སུ་གནས་པའི་བོད་རིགས་ཡོངས་ལ་བོད་ཀྱི་ལོ་གསར་ལ་གསུང་འཕྲིན་གནང་བ་དེ་གསན་རོགས། བོད་ལོའི་ལོ་གསར་ལ་ཡ་ཨ་ནི་གཞིས་བྱེས་བོད་མི། ཚང་མ་ལོག་ལ་ཡ་ཨེ་ནི་འཚམས་འདྲི་དང་བཀྲ་ཤིས་བདེ་ལེགས་ཞུ་གི་ཡོད་ང་ཚོ་བོད་པ་བཙན་བྱོལ་བ་ཆགས་བྱས་དཀའ་ངལ་ཆེན་པོ་ཅིག་འོག་ལ་བསྡད་པ་རེད་རྒྱ་གུང་ཁྲན་སྟོབས་ཤུགས་ལྡན་པ་ཅིག་འོག་ནས་འདུག་བསྡད་པ་རེད་དེ་ང་ཚོ་བོད་རྒྱ་ཆེ་མི་མང་གི་ཅིག་གི་དད་མོས་ཀྱི་སེམས་ཤུགས་འདི་ནམ་ཡང་འགྱུར་བ་མེད་པ་ཆགས་བསྡད་པ་རེད་དེ་ང་ཡིས་དེ་མགོ་རུ་ཁྲིད་བྱས་འདུག་བསྡད་པ་རེད། ཟེར་ན་དེ་སྔ་བོད་བཅིངས་འགྲོལ་བཏང་ནས་རྒྱ་མི་གུང་ཁྲན་གྱི་དུག་ཟ་ཕ་དབང་དུ་གྱུར་དུས་ད་ནས་བོད་ཀྱི་ཆོས་དད་དང་བདེ་སྐྱིད་དེ་འགྱུར་བ་འགྲོ་གི་རེད་བསམ་པ་གཅིག་གིས་རེ་བ་དེ་བརྒྱབ་པ་རེད་དེ་ང་ཚོ་བོད་པའི་ཆོས་དང་རིག་གཞུང་གི་དད་མོས་དེ་ཁྱོན་ནས་དཔེ་ཇེ་བརྟན་ཇེ་བརྟན་ནས་ཕྱིན་བྱས་ཞི་དྲག་ཡག་པོ་རེད་བཞག་ཨེ་ནི་བོད་ཙམ་མ་ཡིན་པའི་ད་དེང་སང་རྒྱ་ནག་རང་ནང་ལོགས་ལ་ནང་ཆོས་ལ་དོ་སྣང་གསར་པ་སླེབས་བསྡད་མཁན་འཛམ་བུ་གླིང་ས་ཁུལ་མང་པོ་ཅིག་ལ་ཡ། བོད་ཀྱི་ཆོས་དང་རིག་གཞུང་ཟེར་དུས་ཙང་ནས་ཅིག་དངོས་གནས་དྲང་གནས་ཀྱི་ཁོ་རྒྱུ་མཚན་ལྡན་པ། རིགས་པ་དང་ལྡན་པ། ཨེ་ནི་བསམ་བློ་བཏང་པ་ཡིན་ན། སེམས་ཀྱི་ཞི་བདེ་ཡོང་ཡ། ཅིག་གི་སེམས་བཟང་དུ་འགྲོ་ཡ་དེ་འདྲ་གི་ཐོག་ལ་དཔེ་ཁ་ཡོད་ལག་ཡོད་ཀྱི་དཔེ་ཕན་ཐོགས་ཡོད་བསྡད་པ་ཞིག་གི་ད་མངོན་བསྡད་དུས་ཙང་ནས་དེར་རྐྱེན་བྱས། འཛམ་གླིང་ནུབ་ཕྱོགས་ནས་བོད་ཀྱི་ཆོས་དང་རིག་གཞུང་གི་ཐོག་ལ་དམིགས་བསལ་དོ་སྣང་བྱེད་མཁན་ཇེ་མང་ཇེ་མང་འགྲོ་གི་འདུག་ག་ཨེ་ནི་ཚན་རིག་པའི་ནང་ནས་དཔེར་ན་ང་དེ་ཆ་བཞག་ན་དཔེ་ཚན་རིག་པའི་ནང་ནས་ཆོས་ལ་དད་པ་མེད་ན་ཡང་ཅིག་གི་སེམས་པ་བཟང་པོ་བྱེད་དགོས་ཡག་གི་ང་ཚོ་བོད་པའི་རིག་གཞུང་དེ་དམིགས་བསལ་གྱི་དོ་སྣང་བྱས་ནས་དགའ་མོས་བྱེད་མཁན་དེ་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་བྱས་ཙང་ང་ཚོ་བོད་པ་གཅིག་སོ་སོའི་ཆོས་དང་རིག་གཞུང། གཅིག་དངོས་གནས་དྲང་གནས་ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་ད་འདི། གཅིག་གིས་རྒྱ་གུང་ཁྲན་གྱིས་བོད་འདི་ཕར་གཅིག་ནག་སུབ་གཏོང་ཡག་གི། ཐབས་ཤེས་རིམ་པ་བྱས་པ་རེད་དེ། འདི་ནག་སུབ་འགྲོ་ཡག་གི་ཚབ་ལ་ཡང་འཛམ་བུ་གླིང་འདི་སྒང་ལ་དོ་སྣང་གསར་པ་སླེབས་བསྡད་ཡག་གཅིག་ཆགས་བསྡད་པ་གསལ་པོ་ཞིག་རེད་ད། སླད་ཀྱང་ང་ཚོ་བོད་པ།

གཅིག་སེམས་པ་བཟང་པོ་བྱེད་ཡག་དང་ཡ་རབས་བྱེད་ཡག་འདི་དག་ལ། གཅིག་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ནས་དོ་སྣང་གསར་པ་བྱེད་བསྡད་ཀྱི་འདུག་ག། བྱས་ཙང་ང་རང་ཚོ་བོད་པ་སོ་སོ་ཕ་མེས་ནས་མར་གཅིག་གི་གོམས་གཤིས་བཟང་པོ་ཡོད་བསྡད་པ་དག་འདི་ཚང་མས། གཅིག་འཛམ་བུ་གླིང་གི་གཅེས་ནོར་ཅིག་ཡིན་བསམ་པ་བྱས་བྱས། ང་ཚོ་དེ་བདག་པོ་བྱེད་ཡག་དེ་གལ་ཆེན་པོ་རེད་ཤག་ང་རང་ཆ་བཞག་ན། ཟི་ལིང་ནས་སྐྱེས།

གཅིག་གིས་སློབ་སྦྱོང་གཏིང་ཟབ་པོ་བྱས་ནས་འགྲོ་བསྡད་མཁན་དེ་བོད་དང་སོག་པོ་ཨེ་ནི་སོག་པོ་ད་ཉམས་ཆག་ཞིབ་པོ་ཕྱིན་ཚར་རེད། ས་ད་ང་ཚོ་བོད་ཀྱི་དངོས་གནས་དྲང་གནས་ཀྱི་གོམས་གཤིས་བཟང་པོ་ཡོད་བསྡད་པ་དེ་འཛམ་བུ་གླིང་གི་སྤྱི་ནོར་ཆགས་བསྡད་ཀྱི་ཡོད་རེད་ས་ད་དེ་ཚང་མས་དེ་དོ་སྣང་བྱས་མུ་མཐུད་ནས་ང་ཚོ་ད་འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་བྱེད་མཁན་མི་ཇེ་མང་ཇེ་མང་འགྲོ་བསྡད་ཀྱི་ཡོད་རེད་ལ། ཅིག་ང་རང་ཚོ་ཅིག་གི་ཞབས་བརྟན་སྒྲུབ་ཡག་གི་བཟོ་འདྲ། ཅིག་གི་ཕྱག་མཆོད་འབུལ་བྱས་པ་བཟོ་འདྲ་ཙམ་མ་ཡིན་པར་བསམ་བློ་གཏོང་སྟངས་ཀྱི་ཐོག་ནས། ཅིག་གི་བྱམས་སྙིང་རྗེ། ཅིག་གོང་མཐོར་གཏོང་ཡག་གི། གང་ལྟར་ང་ཚོ་གོམས་གཤིས་ཤིག་ཡོད་བསྡད་པ་ད་དེ། འཛམ་བུ་གླིང་ག་ས་ག་ནས་དོ་སྣང་བྱེད་ཀྱི་ཡོད་རེད་ལ། ད་མུ་མཐུད་ནས་ཨེ་ནི། དོ་སྣང་ཡོང་ཡག་ལ་ང་རང་ཚོ་ཚང་མ་ལོག་གིས། ཨེ་ནི་སོ་སོས་ཉམས་ལེན་བྱེད་དགོས་རེད། གལ་ཆེན་པོ་ཞིག་འདུག།

བོད་པའི་གོམས་གཤིས་བཟང་པོ་ཡོད་བསྡད་པ་འདི་མུ་མཐུད་ནས་རྒྱུན་འཛིན་ཐུབ་ཡག་ཅིག་དང། ཆོས་དད་ཡོད་ནའི་རེད་མེད་ནའི་རེད། འཛམ་བུ་གླིང་ཤར་ནུབ་ལྷོ་བྱང་ག་ས་ག་ལ་ཡང་སེམས་པ་བཟང་པོ་བརྩི་ཡག་གི་གོམས་གཤིས་འདི་ཕར་ཕར་རྒྱ་བསྐྱེད་ཐུབ་ཡག་ཅིག་ད་དེ་ཚང་མས་ཨ་ནི་སེམས་ལ་བཞག་ཨེ་ཧུར་ཐག་བྱེད་རོགས་གྱིས་ཨ་ནི་ད་ང་ཚོ་བོད་ཀྱི་ཅིག་གི་སེམས་ཁམས་རིག་པའི་སྐོར་འདི་ནང་པའི་ཡུལ་གྲུ་ཚོའི་ནང་ལོགས་ནས་བོད། ཟབ་ཤོས་རེད་བཞག། ཅིག་གི་བསམ་བློའི་འགྲོ་སྟངས་ག་འདྲ་ག་འདྲ་ཡིན་པ་དེ་ཚོ་དྲན་ཏེ། ང་ཚོ་དེ་སྔ་བོད་ལ་ཡ། པའི་སེ་འབྲས་ཚོས་གཙོ་བོར་གྱུར་པའི། བའི་དགོན་པ་ཁག་དེའི་རིགས་ཀྱི་གཞུང་ཆེན་སློབ་གཉེར་བྱེད་ཀྱི་ཡོད་རེད། དེ། དངོས་གནས་དྲང་གནས་ཀྱི་ཅིག། འཛམ་བུ་གླིང་གི་གཅེས་ནོར། ཁ་ཡོད་ལག་ཡོད་ཀྱི་ཕན་ཐོགས་ཡོད་བསྡད་པ་ཅིག་གི་ཡག་པོ་ཞེ་པོ་ཅིག་རེད་བཞག་སྟེ་ང་ཚོ་བོད་པས་ཨ་ད་བར་དུ། དངོས་གནས་དྲང་གནས་ཀྱི་བོད་ཀྱི། ད། ཁ་ནས་བཤད་པ་ཙམ་མ་ཡིན་པའི་ལག་ལེན་བཀལ་ནས་པས་ང་ཚོ་ཆོས་སྐད་བྱས་ན་བཤད་སྒྲུབ་ཟུང་འབྲེལ་བྱས་ནས་ང་ཚོས་བདག་པོ་བརྒྱབ་པ་རེད། དེ་སྔ་ང་ཚོ་སེམས་པ་བཟང་པོ་བྱེད་ཡག་གི། དེ་འདྲའི་གི་བསླབ་བྱ་བཟང་པོ་ཅིག་བཤད་སྒྲུབ་ཟུང་འབྲེལ་གྱི་ཐོག་ནས་ང་ཚོ་བོད་ལ་ཡ་ཨ་ད་བར་དུ་བདག་པོ་བརྒྱབ་བཞག་པ་འདི་ད་འཛམ་བུ་གླིང་འདིའི་སྒང་ལ་འདུག་བ། དོ་སྣང་གསར་པ་ལ་ཡ་ཅིག་དང་ཁྱབ་ཐུབ་ཡག་ཅིག་གི་གནས་ཚུལ་ཅིག་སླེབ་ཀྱི་འདུག་བ། དེ་འདྲ་ཡིན་དུས་ང་རང་ཚོ་བོད་པ་ཚང་མ་ལོག་པའི་སེམས་ཤུགས་བསྐྱེད། པའི་སྙིང་སྟོབས་བསྐྱེད་བྱས་ཨ་ནི་ཚང་མས་པའི་ཧུར་ཐག་བྱེད་རོགས་བྱེད་ཟེར་ནས་ཟེར་ཡག་འདི་ཡིན། ལྷག་པར་བོད་ནང་ལ་ཡོད་བསྡད་པའི་གཞིས་ལུས་རྒྱ་ཆེའི་མི་མང་འདི་གི་འདི་མི་ཚང་མ་ལོག་གིས་ཨ་ནི་དད་པ་དང་དམ་ཚིག་གཡོ་བ་མེད་པ་བྱས་ནས་ཞེ་དྲག་ཡག་པོ་རེད་ད་ད་དུང་ང་རང་ཚོ་ཅིག་བོད་ལ་ཡར་ལོ་སྟོང་ཕྲག་གི་རིང་གི་ཅིག་གོམས་གཤིས་བཟང་པོ་ཡོད་བསྡད་པ་འདི་གི་འདི་ད་ཅིག། རྒྱུ་མཚན་ག་འདྲ་ཡིན་པ་སྟོམ་རིང་པོ་ཅིག་གི་བསམ་བློ་གཏོང་ཡག་དེ་དེ་ང་ཚོ་བོད་པ་དང་མི་རབས་གསར་པ་ཚོས་དོ་སྣང་གསར་པ་བྱེད་དགོས་པ་ཅིག་ཆགས་བཞག་ཅིག་ང་ཚོའི་གོམས་གཤིས་ཡིན་ཟེར་གཅིག་པོ་མིན་པ་བྱས་རྒྱུ་མཚན་ག་རེ་རེད་འདུག་ག་ཨ་ནི་དངོས་ཡོད་གནས་ཚུལ་ལ་ཡ་ད་རེས་ཀྱི་འཛམ་བུ་གླིང་འདིའི་སྒང་ལ་ཚན་རིག་པ་ཚོས་དགའ་པོ་བྱེད་ཡག་ད་ནུབ་ཕྱོགས་རྒྱལ་ཁབ་ཆོས་ལ་འབྲེལ་བ་མེད་མཁན་ཚོས་དམིགས་བསལ་གྱི་དོ་སྣང་བྱེད་ཡག་འདི་གི་འདི་གི། རྒྱུ་མཚན་ག་རེ་རེད་འདུག་ག་བ་དོ་སྣང་བྱས་བྱས་ང་ཚོ་བོད་པ་རང་གི་པའི་ལོ་སྟོང་ཕྲག་གི་རིང་གི་གཅེས་ནོར་ཅིག་ཡོད་བསྡད་པ་ད་འདི་ཚང་མས་དེ་ངོས་འཛིན་ཐུབ་པའི་ཐོག་ནས་བདག་པོ་རྒྱག་ཡ་དེ་དཔེ་གལ་ཆེན་པོ་རེད་ང་རང་ཚོ་ཚང་མ་ལོག་ཁ་ནས་ཞི་བདེ་དེ་ཞི་བདེ་ཟེར་གྱི་ཡོད་རེད། ཞི་བདེ་ཟེར་ཡག་དེ་སེམས་ཀྱི་ནང་ནས་བཟོ་དགོས་རེད་མ་གཏོགས་ཨེ་ནས་གོ་མཚོན་མེད་པ་ཅིག་གི་སྐད་ཆ་མ་རེད། བྱས་ཙང་ཀ་ང་རང་ཚོ་བོད་ཀྱི་རིག་གཞུང་གོམས་གཤིས་ཡོད་བསྡད་པ་འདི་གིས་དངོས་གནས་དྲང་གནས་ཀྱི་སེམས་ཀྱི་ཞི་བདེ་བཟོ་ཡག་གི་དཔེ་དེ་རྒྱུ་ཆ་ཡག་ཤོས་རེད་ཤག་འདི་ང་རང་ཚང་མ་ལོག་གིས་ཤེས་པ་བྱས་ནས་བདག་པོ་ཡག་པོ་ཞིག་བརྒྱབ་ཨེ་ནས་གཞན་ད་ག་ཡིན་ཚང་མ་ལོག་བཀྲ་ཤིས་བདེ་ལེགས་ཞུ་ཡག་ཡིན་ཐུགས་རྗེ་ཆེ།

གཞིས་བྱེས་གཉིས་ཀྱི་བོད་མི་ཡོངས་ལ་ལོ་གསར་གྱི་འཚམས་འདྲིར་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་སྤྱི་ནོར་གོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བརྟན་ཅིང་མཛད་འཕྲིན་རྒྱས་པ་དང། ཆོལ་གསུམ་བོད་མི་ཡོངས་རྫོགས་རྡོག་རྩ་གཅིག་སྒྲིལ་དང་གོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་བཀའ་དགོངས་ལམ་སྟོན་ལྟར་ཤར་བསྐྱོད་གནང་ཞིང་གཞིས་བྱེས་བོད་མི་མཉམ་འཛོམས་ཡོང་བའི་རྟེན་འབྲེལ་གྱི་སྨོན་འདུན་ཞུ་བསྭོ་ལྷ་རྒྱལ་ལོ། དེ་རིང་གནམ་ལ་སྐར་མ་བཟང་བའི་རྟེན་འབྲེལ་ས་ལ་ལོ་ཏོག་ལེགས་པའི་རྟེན་འབྲེལ་བར་ལ་བཀྲ་ཤིས་རྟགས་བརྒྱད་ཚང་བའི་རྟེན་འབྲེལ་ཡོད་ཞེས་པའི་ལ་རྟེན་འབྲེལ་གྱི་དང་པོ་དེ་ནི་ལ་གངས་མཐོན་པོའི་རྩེ་ལ་སོང་བ་སེམས་པ་གངས་ལས་དཀར་བའི་རྟེན་འབྲེལ་གངས་དཀར་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ་རྟེན་འབྲེལ་གྱི་གཉིས་པ་དེ་ནི་ལ་བྲག་མཐོན་པོའི་རྩེ་ལ་སོང་བ་སྐུ་ཚེ་བྲག་ལས་རིང་བའི་རྟེན་འབྲེལ་བྲག་མཐོན་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ་རྟེན་འབྲེལ་གྱི་གསུམ་པ་དེ་ནི་ཆུ་མོའི་གཞུང་ལ་ཕྱིན་པས་མི་རྒྱུད་ཆུ་ལས་རིང་བའི་རྟེན་འབྲེལ་ཆུ་སྔོན་པོ་དེ་ལ་འགྱུར་བ་མེད་པའི་རྟེན་འབྲེལ་ཡོད་ཞེས་པའི་ལ་ཀུ་ཤུ་ཧ་ཧ་ཡང་འབྲས་དཀར་པོ་བསམ་པའི་དོན་གྲུབ་ང་ད་རང་ཡོང་བ་ཉི་མ་ཤར་གྱི་ཕྱོགས་ནས་ཡོང་ཡོད་ལ་ཤར་རྡོ་རྗེ་སེམས་དཔའི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་ལྷོ་ཡི་ཕྱོགས་ནས་ཡོང་ཡོད་ལ་ལྷོ་རིན་ཆེན་འབྱུང་གནས་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་ནུབ་ཀྱི་ཕྱོགས་ནས་ཡོང་ཡོད་ལ་ནུབ་སྣང་བ་མཐའ་ཡས་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་བྱང་གི་ཕྱོགས་ནས་ཡོང་ཡོད་ལ་བྱང་དོན་ཡོད་གྲུབ་པའི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་ཉི་མ་དབུས་ཀྱི་ཕྱོགས་ནས་ཡོང་ཡོད་ལ་དབུས་རྣམ་པར་སྣང་མཛད་ཀྱི་སྒོ་རེ་ཕྱེ་ནས་ཡོང་ཡོད་ལ་སྔ་ཇ་དེ་བཏུངས་ནས་ཡོང་ཡོད་ལ་ཕྱིས་ཇ་དེ་ཁྱེར་ནས་ཡོང་ཡོད། ཕོ་རོག་ནག་ཆུང་མིན་ཀྱང་ལ་གཤོག་ཆུང་བཏང་ནས་ཡོང་ཡོད། སྐྱ་ཀ་ཁྲ་ཆུང་མིན་ཡང་ལ་གྲོག་ཁལ་བརྒྱབ་ནས་ཡོང་ཡོད། ལུང་པ་རྩྭ་མེད་རྣམས་ལ་ལ་རྩྭ་སྣ་རེ་བཙུགས་ནས་ཡོང་ཡོད། ལུང་པ་ཆུ་མེད་རྣམས་ལ་ལ་ཆུ་སྣ་རེ་ཁྲིད་ནས་ཡོང་ཡོད་ཞེས་པའི་ལ་ཀོ་ཞོ་ཧ་ཧ། ཡང་འབྲས་དཀར་པོ་བསམ་པའི་དོན་གྲུབ་ང་ཡི། རང་ལུས་རྒྱལ་བའི་དཀྱིལ་འཁོར་དེ་ལ་བཤད་པ་བུ་གས་བྱུགས་ན་ལ་བསྟོད་པ་བུ་གས་བྱུགས་ན། མཆིན་པ་རྫ་རི་སྨུག་པོ་དེ་རྫ་ལ་ནི་གྲིབ་སོ་འཁོར་བ་འདྲ། གློ་བ་གངས་རི་དཀར་པོ་དེ་གངས་ལ་ནི་ཉི་མ་ཤར་བ་འདྲ། སྙིང་འདི་རྡོ་རྗེ་དྲིལ་བུ་བླ་མའི་ཕྱག་ཏུ་ཕུལ་ཡོད་ཞེས་པའི་ལ་ཀོ་ཞོ་ཧ་ཧ། ཡང་འབྲས་དཀར་པོ་བསམ་པའི་དོན་གྲུབ་ང་ཡི། རལ་པ་སྐྱ་ར་གྲུ་བཞི་དེ་ལ་བཤད་པ་བུ་གས་བྱུགས་ན་ལ་བསྟོད་པ་བུ་གས་བྱུགས་ན།

སྐུ་ནི་སངས་རྒྱས་ཀྱི་བསྟན་དགྲ་རྡུང་བའི་རྡུང་ཤིང་ཡིན་ཞེས་པ་ལ་ཀུ་ཤུ་ཧ་ཧ། ཡང་འབྲས་དཀར་པོ་བསམ་པའི་དོན་གྲུབ་ང་ལ་སྤུན་མཆེད་ཡོད་པས་གསུང་གི་ཞུས་པ་ལ། ཨ་ཇོ་རྒན་པ་ཁོང་ནི་དབུ་ཁྲིད་བཟང་པོའི་ལམ་སྟོན་འོག་དགེ་རྒན་བཟང་པོའི་དྲིན་གྱིས་བསྐྱངས་སློབ་གྲྭ་ཆུང་འབྲིང་ཆེ་གསུམ་དེ་ད་ལྟ་དཀའ་ལས་གནང་ནས་བཞུགས་ཨ་ཇོ་འབྲིང་བ་ཁོང་ནི་བླ་མ་བཟང་པོའི་དྲིན་གྱིས་བསྐྱངས་གཞུང་ཆེན་ལ་སོགས་རིག་གནས་ནང་སྦྱངས་འབྲས་དེ་ནི་མཚན་རྟགས་བཞེས་ད་ལྟ་བསྟན་འགྲོའི་དོན་མཛད་གནང་ནས། ཞུ་ཡིས་ཤིས་པའི་ལ་འབྲས་དཀར་ས་ཏེ་མེད་པ་ང་རྒྱང་གང་གོག་གེ་བྱུང་སོང་ལ་རྒྱང་གང་གོག་གེ་བྱུང་སོང་འབྲས་དཀར་ང་གང་འགྲོ་ས་ལ་བཀྲ་ཤིས་ཡོད་འབྲས་དཀར་ང་གང་འགྲོ་ས་ལ་དོན་འགྲུབ་ཡོད་བཀྲ་ཤིས་དོན་འགྲུབ་གཉིས་ཀྱི་རྣམ་ཐར་ཚིག་བཅད་གཅིག་ཡོད་དོ། ཕོ་བྲང་པོ་ཏ་ལའི་གཞལ་ཡས་ཁང་དུ་གཞིས་བྱེས་བོད་མི་མཉམ་འཛོམས་ཡོང་བའི་རྟེན་འབྲེལ་གྱི་སྨོན་འདུན་ཞུས་སོ། ལྷ་རྒྱལ་ལོ།
དེ་ནི་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལོ་གསར་ལ་འཚམས་འདྲི་གནང་བ་གསན་རོགས། བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་གི་ད་ལོ་གསར་གསར་དུ་བཞད་པ་ལ་ཡང་བོད་ཕྱི་ནང་གཉིས་ཀྱི་བོད་མི་ཚང་མ་ལ་ཡང་ནི་ང་ཚོ་བཀའ་ཤག་སྐབས་བཅུ་དྲུག་པའི་ངོས་ནས་རེད་ང་རང་སྒེར་གྱི་ངོས་ནས་འཚམས་འདྲི་བཀྲ་ཤིས་བདེ་ལེགས་བྱས་ནས། འདུག་བྱས་ནས་ཞུ་ཡ་ཡིན། བོད་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ཐམ་པ་དེ་རྫོགས་འགྲོ་གི་ཡོད་རེད། དེའི་དུས་ཡུན་དེ་རིང་ག་ལ་ཡིན་དཔེར་ན་ཟླ་ཉིན་ལོ་གསར་ནས་བྱས་ནས་ང་ཚོ་བསམ་བློ་འདྲ་ཞིག་བཏང་བ་འདྲ་བྱས་ན། སྤྱིར་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་ད་ལྟའི་སྐབས་ལ་ཡང་ད་སྐུ་ཁམས་དཔེ་མི་སྲིད་ཡག་པོ། ཉེ་བའི་ཆར་ལ་ཡང་ཐ་ན་སི་ལི་གུ་རི་རེད་སྒང་ཏོག་རེད། ག་ཡ་ཆིབས་སྒྱུར་གནང་བའི་སྐབས་ལ་ཡང་དཔེ་མི་སྲིད་སྐུ་ཁམས་ཐང་པོ་བྱས་རྗེས། ད་ལྟ་ད་བཞུགས་གདན་འཇགས་བཞུགས་ཡོད་རེད་དེ་ང་ཚོ་སྐལ་བ་བཟང་པོ་ཞེ་པོ་ཅིག་རེད་ཅེས་ནས་བསམ་བསྡད་ཀྱི་ཡོད། ད་ཡིན་ནའི་རྒྱལ་བ་རིན་པོ་ཆེས་ཐུགས་རེ་མང་པོ་ཅིག་གནང་ཡོད་རེད་འཛམ་བུ་གླིང་འདིའི་དུས་རབས་ཉེར་གཅིག་འདི་ནང་ལོགས་ལ་ཡ་ཅིག་ང་ཚོ་ཞི་བདེ་མང་ང་ཡོང་ཡ་དང་འཁྲུག་རྩོད་ཚོ་ཉུང་ང་ཡོང་ཡ་མིའི་ཤེས་ཡོན་དང་དཔལ་འབྱོར་ཡར་རྒྱས་ཕྱིན་པའི་རྒྱུ་མཚན་ལ་བརྟེན་ནས་བསམ་བློའི་གི་གནས་ཚད་དེ་ཅིག་ཡར་རྒྱས་ཕྱིན་རྗེས་ད་འཛམ་བུ་གླིང་འདིའི་ནང་ལ་ཞི་བདེ་མང་ང་བསྐྲུན་ཐུབ་ཡ་གི་ཐུགས་རེ་ཆེན་པོ་ཅིག་འདུག་བྱས་གནང་ཡོད་རེད་ད་སྟབས་མ་ལེགས་པ་ཅིག་ལ་ནི་ད་འཛམ་བུ་གླིང་འདིའི་ནང་ལོགས་ལ་ཡ་ད་དམག་འཁྲུག་དང་གོད་ཆག་མང་པོ་ཞེ་པོ་ཅིག། འདུག་བྱས་ནས་ཡོང་བསྡད་ཀྱི་ཡོད་རེད་དེ་ཡིན་དུས། དུས་རྒྱུན་དེ་ནས་རྒྱལ་བ་རིན་པོ་ཆེས་བཀའ་གནང་བ་ནང་བཞིན་བྱས་ནས་ང་ཚོ་གི་བོད་པའི་གི་ནང་ཆོས་ལ་བརྟེན་པའི་གི་རིག་གཞུང་འདི་འཚེ་བ་མེད་པ་དང་བྱམས་སྙིང་རྗེ་ལ་བརྟེན་པའི་གི་རིག་གཞུང་ཞིག་ཡིན་དུས། དེའི་གི་ད་ད་ལྟ་བར་དུ་རྒྱལ་བ་རིན་པོ་ཆེས་བཀའ་སློབ་གནང་བཞག་པ་ཡིན་ནའི་རེད་བསྟན་བདག་བླ་ཆེན་རྣམ་པ་ཚོས་བཀའ་སློབ་གནང་བཞག་པ་དེ་ཚོ་ཡིན་ནའི་རེད་བསྟན་འཛིན་གྱི་སྐྱེས་བུ་དམ་པ་ཚོས་ད་འཛམ་བུ་གླིང་འདིའི་ཁྱོན་ཡོངས་ལ་ཡང་ཅིག་ལག་གཉིས་ཐལ་མོ་སྦྱར་བྱས། ནང་ཆོས་ཀྱི་གོ་དོན་དང་འབྲེལ་བའི་ཐོག་ནས་འཛམ་བུ་གླིང་འདི་ནང་ཞི་བདེ་སྤེལ་ཡ་གི་ད་ཕྱག་ལས་སྣ་ཚོགས་ཅིག་འདུག་གནང་ཡོད་པ་དེའི་བརྒྱུད་ནས་ང་ཚོ་ཀྱིས་འཛམ་བུ་གླིང་འདི་ནང་ལ་ཞི་བདེ་བསྐྲུན་ཡ་ལ་བོད་པའི་གི་ནང་ཆོས་དང་རིག་གཞུང་གི་ཕན་ཐོགས་ཆེན་པོ་ཅིག་སྒྲུབ་ཐུབ་ཀྱི་ཡོད་པ་དེ་གསལ་པོ་རེད། འདིའི་སྒང་ལ་ང་རང་ཚོ་བོད་པ་ཚོའི་ངོས་ནས་ཡིན་པ་ཡིན་ནའི་དམ་བཅའ་བརྟན་པོ་བྱས་རྗེས་ང་རང་ཚོ་གི་གནས་སྟངས་གང་ཡིན་ག་འདྲ་ཅིག་གི་འོག་ལ་ཡིན་པ་ཡིན་ནའི་འཚེ་བ་མེད་པའི་གི་ལམ་སྒང་ལ་འཇུག་བྱས་མ་འོངས་པར་དཀའ་རྙོག་སེལ་བ་ཡིན་ནའི་ཁོ་རྒྱུན་གནས་ཐུབ་ཡག་གང་ཡོང་དེ་འདྲའི་ཅིག་གནས་སྟངས་ཅིག་སྒང་ལ་འགྱུར་ཐུབ་དགོས་མ་གཏོགས་འཚེ་བའི་ཐོག་ནས་ལས་ཀ་ག་རེ་བྱས་པ་ཡིན་ནའི་ཁོ་ག་དུས་ཡིན་ནའི་འཚེ་བ་ལ་ཡ་འཚེ་བའི་གི་ད་འབྲས་བུ་ཅིག་སྨིན་གྱི་རེད་མ་གཏོགས་ཅིག་གི་ཁོ་བདེ་བའི་གི་སྨིན་ཡ་དེ་ཁག་པོ་ཅིག་ཡིན་དུས་ཙམ་པ་དེ་ཚོ་ང་ཚོས་དམ་བཅའ་བརྟན་པོ་ཟིན་དགོས་ཡ་དང་ཨ་ནི་ལྷག་པར་དུ་བོད་ནང་ཡོད་པའི་བོད་མི་ཚོ་ད་དཀའ་ངལ་ཆེན་པོ་ཞིག་འཕྲད་ཡོད་རེད་ཁྱེད་རང་ཚོ་གདོང་ལེན་མང་པོ་ཅིག་བྱེད་དགོས་ཀྱི་ཡོད་རེད་གནས་སྟངས་ཛ་དྲག་པོ་དང་རྐང་ཆུང་མང་པོ་ཅིག་འོག་ནས་བྱེད་དགོས་ཀྱི་ཡོད་རེད་དེ་ཡིན་ནའི་ཁྱེད་རང་ཚོའི་ད་ད་ལྟ་བར་དུ་ཧུར་ཐག་པ་དག་དཀའ་ལས་བརྒྱབ་པ་རེད་མི་རིགས་དོན་དག་སོ་སོའི་གི་ཅིག་མི་རིགས་ཀྱི་ངོ་བོ་དོན་དག་སྐད་ཡིག་དང་ཆོས་དང་རིག་གཞུང་ད་ད་ལྟ་རྒྱ་ནག་གཞུང་གི་སྲིད་ཇུས་སིམ་ཞེས་པ་དེ་ཚོ་ལ་བལྟས་པ་ཡིན་ན་ད་ཛ་དྲག་ཤོས་ཅིག་ག་ད་བོད་པའི་མི་རིགས་ཀྱི་ངོ་བོ་ཁོ་རང་མེད་པ་བཟོ་ཡག་གི་ད་སྲིད་ཇུས་དེ་འདྲ་ཞིག་འགྲོ་བསྡད་ཀྱི་ཡོད་དུས་ད་འདོད་སྐད་ཅིག་ད་དཀའ་ངལ་ཡོད་རེད་དེ་ཡིན་མ་ཡིན་ནས་སྔར་དང་མ་འདྲ་བའི་གི་ད་སེམས་ཤུགས་འཕར་མ་ཞིག་བསྐྱེད་བྱས་ཁྱེད་རང་ཚོས་གི་བོད་པའི་མི་རིགས་ངོ་བོ་སྲུང་སྐྱོབ་བྱེད་ཡ་དང་ཨེ་གོང་འཕེལ་བཏང་ཡ་ལ་ཡ། ཐབས་ཤེས་སྣ་ཚོགས་ཅིག་བརྒྱུད་ནས་བྱེད་དགོས་ཡ་དེ་གལ་ཆེན་པོ་རེད་ཤག་ང་ཚོ་བཙན་བྱོལ་ནང་གང་ཐུབ་ཐུབ་ཅིག་ང་ཚོ་བྱེད་བསྡད་གི་ཡོད་ཕྱིན་དུ་བྱེད་ཡ་ཡིན་ཨེ་ནི་ལོ་རྗེས་མའི་གི་ལོ་གསར་བར་དུ་ཁྱེད་རང་ཚང་མ་ལ་སྐུ་ཁམས་གསལ་ཐང་ཡོང་ཡ་དང་ཨེ་ནི་གཙོ་བོ་དེ་ད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཁམས་བདེ་པོ་ཡོང་ཡ་དང་སྐུ་ཚེ་ཞབས་པད་བརྟན་ཡ་དེ་ང་ཚོ་གལ་ཆེན་པོ་ང་ཚོ་གཅིག་པུར་མ་རེད་འཛམ་བུ་གླིང་ལ་གལ་ཆེན་པོ་ཆགས་བསྡད་ཡོད་རེད་དེ་ལ་ཡང་ང་ཚོ་གསོལ་བ་སྨོན་ལམ་གདབ་ཡ་དང། གལ་ཆེ་ཤོས་དེ་ད་རྒྱལ་བ་རིན་པོ་ཆེས་བཀའ་གནང་བཞག་པ་དེ་ག་དེ་ང་ཚོ་དོན་རྟོགས་པ་བྱས་རྗེས་ཨ་ནི་ཉམས་ལེན་གྱི་ཐོག་ལ་འགྲོ་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་བྱས་ནས་ཞུ་ཡ་ཡིན་ཐུགས་རྗེ་ཆེ། ད་ནི་བོད་མི་མང་སྤྱི་འཐུས་ལྷན་ཁང་གི་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་བོད་ཀྱི་ལོ་གསར་ལ་འཚམས་འདྲི་གནང་བ་གསན་རོགས། ད་དེ་རིང་ལོ་གསར་གྱི་འཚམས་འདྲི་ཚིག་ཁ་ཤས་ཞུ་ཡ་ལ་ནི་བོད་ཕྱི་ནང་གཉིས་ལ་ཡོད་མཁན་གྱི་བོད་མི་ཡོངས་དང་བོད་ཀྱི་གྲོགས་ཕོ་མོ་ཡོངས་ལ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚབ་དང་ཨ་ནི་སྒེར་གྱི་ངོས་ནས་བོད་ཤིང་འབྲུག་ལོའི་གནམ་ལོ་གསར་དུ་ཚེས་པའི་དགའ་སྟོན་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། ད་ལོ་གསར་ཟེར་ཡོང་དུས་ད་མི་རིགས་ཀྱི་རིག་གཞུང་ལྟ་བུ་འདྲ་བོ་ཞིག་ཆགས་བསྡད་རེད་ནི་དེ་ནང་བཞིན་གྱི་དེང་སང་རྒྱལ་སྤྱིའི་ནང་གི་འགྲོ་སྟངས་བལྟས་པ་ཡིན་ན་ད Happy New Year ཟེར་ནས་ཚང་མ་ཀི་ཀྱི་ལོ་གསར་པ་དེ་ཀྱི་བཀྲ་ཤིས་དང་ལྡན་པའི་ཐོག་ནས་ཅིག་བསུ་བསྡད་ཡག་གི་དེ་འདྲའི་གནས་བབ་ཆགས་བསྡད་རེད། ཡིན་ནའང་ད་ང་རང་ཚོ་བོད་ཀྱི་ཐུན་མོང་མ་ཡིན་པའི་ཐོག་ནས་ཀྱི་ལོ་གསར་སྲུང་བརྩི་བྱེད་སྟངས་ལས་རིག་གཞུང་དང་འབྲེལ་བའི་ཐོག་ནས། ཆོས་ཕྱོགས་དང་འབྲེལ་བའི་ཐོག་ནས་རྣམ་པ་མང་པོ་ཅིག་ཡོད་རེད་ཨ་ནི་ང་ཚོ་དེ་ཚང་མ་ཀྱི་ལོ་གསར་སྲུང་བརྩི་སྐབས་སུ་ལག་བསྟར་ཞུ་ཐུབ་དགོས་ཡ་དེ་གལ་ཆེན་པོ་གཅིག་དང་ཨ་ནི་དེ་ག་ནང་བཞིན་གྱི་ལོ་གསར་པའི་ནང་ལོགས་ལ་ཀྱི་བྱ་བ་བཟང་པོ་མང་པོ་ཅིག། གྱི་འགོ་རྩོམ་ཐུབ་ཡ། ནི་སོ་སོ་གི་དམིགས་ཡུལ་སྐྱོང་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་བསམ་གྱི་འདུག་དེ་ནང་བཞིན་གྱི་ཉི་མ་གཉིས་གསུམ་དགའ་དགའ་སྤྲོ་སྤྲོ་ཙམ་མ་ཡིན་པ་བྱས་ལོ་གསར་པ་དང་ལོ་ཧྲིལ་པོ་འདི་དོན་སྙིང་དང་ལྡན་པ་ཡོང་ཐུབ་ཡ་ལ་འབད་བརྩོན་ཞུ་དགོས་ཡ་དེ་གལ་ཆེན་པོ་ཆགས་བསྡད་རེད་དེ་ག་ནང་བཞིན་གྱི་ད་ཆབ་སྲིད་ཀྱི་ཐོག་ནས་ཞུ་བ་ཡིན་ན་ད་ང་རང་ཚོ་བོད་ཕྱི་ནང་གཉིས་ཀྱི་གནས་སྟངས་འདྲ་བོ་ཆགས་ནས་ད་ང་ཚོ་གྱོང་ཆེན་པོ་རེད་ཡིན་ན་ཡང་སྤྱི་ཡོངས་ཀྱི་ད་དུས་རབས་ཉི་ཤུ་རྩ་གཅིག་པའི་ཆབ་སྲིད་ཀྱི་ཁོར་ཡུག་འཛམ་གླིང་གི་ཆབ་སྲིད་ཀྱི་ཁོར་ཡུག་ནང་བལྟས་ཡོང་དུས་ད་འགྱུར་བ་ཆེན་པོ་ཞེ་པོ་ཅིག་འགྲོ་བསྡད་ཀྱི་ཡོད་རེད་ཨ་ནི་དེ་ནང་བཞིན་གྱི་རྒྱ་ནག་ནང་ལོགས་ལ་ཡིན་ན་ཡང་ཆབ་སྲིད་ཀྱི་འགྱུར་བ་འགྲོ་བསྡད་ཀྱི་ཡོད་རེད། ཨ་ནི་དེ་ནང་བཞིན་གྱི་ད་འཛམ་གླིང་ནང་ལོགས་ལ་ད་རང་དབང་དང་དམངས་གཙོ་ཟེར་ནས་ཀྱི་ཚང་མ་དགའ་ཞེན་ཤུགས་ཆེ་བའི་དུས་ཚོད། འགྲོ་ཡག་གི་གོ་སྐབས་དེ་ཚོ་བསྟུན་ནས་ད་ང་རང་ཚོ་བོད་མི་ནང་ལ་ཡང་དམིགས་བསལ་གྱི་གོ་སྐབས་གསར་པ། མང་པོ་ཞིག་ཡོང་དགོས་པ་རེད། ང་རང་ཚོ་བདེན་པའི་འཐབ་རྩོད་ཀྱི་ཐོག་ནས་ཀྱི་ང་རང་ཚོ་ཀྱི་བདེན་པ་དང་རྒྱུ་མཚན་ཡོད་པ་ཡིན་དུས་ཉི་མ་གཅིག་ང་ཚོ་གཞིས་བྱེས་མཉམ་འཛོམས་ཡོང་ཐུབ་ཡག་གི་ངེས་པ་འདྲ་བོ་ཞིག་ཆགས་བསྡད་རེད། དེའི་ཐོག་ལས་ཚང་མས་ཀྱི་འབད་བརྩོན་དང་ཐུགས་ཁུར་གནང་དགོས་ཡག་གཅིག་དང། དེ་ག་ནང་བཞིན་གྱི་ད་ང་རང་ཚོ་ཕ་མེས་ནས་ཡོད་པའི་ཆོས་དང་རིག་གཞུང་སྐད་ཡིག་གི་ཐོག་ལ་ད་ང་རང་ཚོ་བོད་མི་ཚང་མས། རྒན་གཞོན་ཚང་མས་དེའི་ཐོག་ནས་ཀྱི་སེམས་ཁུར་གནང་ནས་ཀྱི་ཉིན་རེའི་འཚོ་བའི་ནང་ལོགས་ལ་བེད་སྤྱོད་ཡོང་ཐུབ་དགོས་ཡག་དེ་གལ་ཆེན་པོ་རེད་ཤག་དེ་འདི་ད་བོད་མི་རིགས་གནས་མ་གནས་ཟེར་དེ་བོད་ཀྱི་སྐད་ཡིག་དང་རིག་གཞུང་གི་ཐོག་ལ་ཐུག་བསྡད་ཡོད་རེད་དེ་ནང་བཞིན་གྱི་བོད་སྐད་ཡིག་དང་རིག་གཞུང་ཟུར་དུ་ཡོད་ཕྱིན་ཆད་ད་མི་རིགས་དེ་གི་རང་དང་ངོ་བོ་མཚོན་ཐུབ་ཡག་གི་གནས་སྟངས་ཆགས་བསྡད་རེད་དེ་ཚོའི་ཐོག་ལ་ང་ཚོ་ཐུགས་སྣང་གནང་ནས་འབད་བརྩོན་ཞུ་ཐུབ་དགོས་ཡག་དེ་གལ་ཆེན་པོ་རེད་ཤག་དེ་ནང་བཞིན་གྱི་ད་ལོ་འདིའི་ནང་ལོགས་ལ་གལ་ཆེ་བ་གཅིག་ད་ང་ཚོ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བོད་ལུགས་བརྩིས་པ་ཡིན་ན་དགུང་ལོ་དགུ་བཅུའི་ནང་ལོགས་ལ་ཕེབས་ཡོང་གི་ཡོད་རེད། ཨ་ནི་དེ་ནང་བཞིན་གྱི་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཡུན་རིང་པོ་འཚོ་བཞུགས་གནང་ཡ་དགོས་ཡ་དེ་ད་ང་རང་ཚོ་བོད་མི་ཚང་མའི་ད་ཅིག་རེ་འདུན་གཅིག་པུ་འདྲ་བོ་ཞིག་ཆགས་བསྡད་རེད། ཨ་ནི་སྐྱབས་མགོན་རིན་པོ་ཆེ་གི་རླབས་ཆེན་དགོངས་གཞི་དེ་ཚོ་ང་ཚོས་སྒྲུབ་ཐུབ་ཡ། ལྷག་པར་དུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་དྲིན་རྗེས་དྲན་ཞུ་ཐུབ་དགོས་ཡ། དེ་འདྲ་གི་ཐོག་ནས་ད་ང་ཚོ་གཞུང་འབྲེལ་རེད་གཞུང་འབྲེལ་མ་ཡིན་པའི་ཐོག་ནས་ད་ང་ཚོ་དགུ་བཅུའི་གོ་སྟོན་ཟེར་ནས་སྲུང་བརྩི་གི་ལས་རིམ་མང་པོ་ཡོང་གི་ཡོད་རེད། དེ་ནང་བཞིན་གྱི་ད་བོད་མི་ཚང་མས་ཀྱི་སྐྱབས་མགོན་རིན་པོ་ཆེ་གི་མཛད་འཕྲིན་རེད། སྐྱབས་མགོན་རིན་པོ་ཆེ་གི་ཐུགས་རྗེ་བཀའ་དྲིན་རེད་དེ་འདྲའི་མཚོན་ཐུབ་ཡག་གི་སྒེར་སོ་སོའི་ངོས་ནས་ལས་རིམ་དེ་འདྲའི་ཆ་ཤས་ལེན་ཐུབ་པ་ཡིན་ན་ཏན་ཏན་དེ་ཡག་པོ་རེད་བསམ་གྱི་འདུག་ཨ་ནི་སྤྱི་ཡོངས་ཀྱི་ད་ང་རང་ཚོ་བོད་མི་རིགས་ཟེར་ཡོང་དུས་ཀྱི་ལོ་རྒྱུས་ཀྱི་ཐོག་ནས་བལྟས་པ་ཡིན་ན་ཅིག་ལོ་རྒྱུས་རིག་གཞུང་ཕྱུག་པོ་ཡོད་མཁན་ཞིག་ཆགས་བསྡད་རེད་ཨ་ནི་ང་རང་ཚོ་མེས་པོ་བཙན་པོ་གོང་མ་རྣམས་ཀྱི་སྙིང་སྟོབས་དང་འབད་བརྩོན་ལ་བརྟེན་ནས་ཅིག་ཆོས་རིག་དམིགས་བསལ་གྱི་ད་ཕུན་སུམ་ཚོགས་པ་ཅིག་ཡོད་པ་ཡིན་ཏེ། ད་ང་རང་ཚོ་བོད་གངས་ཅན་པ་ཟེར་ནས་བོད་བོད་རིགས་སྤུན་ཟླ་ཟེར་ནས་ཚང་མའི་ད་ཅིག་གཅིག་གྱུར་གྱི་འདུ་ཤེས་དེ་སླེབས་ཐུབ་ཡོད་རེད་དེ་ནང་བཞིན་གྱི་ད་ང་རང་ཚོ་མཚམས་རེ་འོང་ཅིག་ལུང་ཚན་དང་ཆོལ་ཁ་དེ་འདྲའི་རྒྱུ་མཚན་དེ་བཤད་ནས་ཅིག་བོད་མིའི་ནང་ཁུལ་གྱི་མཐུན་ལམ་དེ་རྡོག་རོལ་གཏོང་བསྡད་དེ་འདྲའི་གི་མཚམས་རེ་ཡོང་བསྡད་པའི་གནས་སྟངས་ཆགས་བསྡད་ཀྱི་འདུག་དེ་ཡིན་དུས་དེ་འདྲའི་གི་ཐོག་ལ་ང་ཚོ་དགོངས་པ་བཞེས་ནས་མཚམས་རེ་བསམ་ཚུལ་མ་མཐུན་པ་ཡོང་ཆོག་གི་ཡོད་རེད་དེ་ཡིན་དུས་ང་ཚོ་ཁྱིམ་ཚང་གཅིག་ནང་ཡིན་ན་ཡང་བསམ་ཚུལ་མ་མཐུན་པ་ཡོང་གི་ཡོད་རེད་དེ་རྒྱུ་མཚན་ཆེན་པོ་འདྲ་བཟོས་ནས་ཀྱི་འགལ་བ་ཆེ་རུ་བཟོ་ཡག་གི་འབད་བརྩོན་འདྲ་བོ་དེ་དེ་ནམ་ཡང་མ་གནང་བ་དང། དེ་འདྲ་གི་གནང་མཁན་ཡོད་པ་ཡིན་ན་དེ་ཚོ་ལ་གོ་སྐོན་བསླབ་བྱ་བྱེད་ཐུབ་དགོས་དེ་གལ་ཆེན་པོ་རེད་ཤག་ཟེར་ནས་དེ་ཞུ་ཡ་ཡིན་ཨ་ནི་ང་ཚོ་བཙན་བྱོལ་ནང་ལོགས་ལ་ཐོག་མར་འབྱོར་བའི་སྐབས་སུ་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཆོལ་ཁ་གསུམ་དེ་སྐྱིད་ན་མཉམ་སྐྱིད་སྡུག་ན་མཉམ་སྡུག་གི་ད་སྐྱབས་མགོན་རིན་པོ་ཆེ་ཐོག་མའི་དགོངས་གཞི་ཆགས་བསྡད་རེད་ཨ་ནི་དེ་འདྲའི་ཡོང་ཡག་ལ་ད་བཀའ་སློབ་རིམ་པ་མང་པོ་ཅིག་ཕེབས་བསྡད་རེད་དེ་ཡིན་དུས་ཨ་ནི་དེ་ཚོ་ང་ཚོ་དགོངས་པ་བཅངས་ནས་སྤྱི་ཡོངས་གི་ཆ་ནས་ང་ཚོ་བོད་པ་རྣམ་པ་མཐུན་ལམ་དམ་ཚིག་ཡག་ཐག་ཆོད་ཡོད་རེད་དེ་ད་རུང་ཡིན་ན་ཡང་ང་ཚོ་ཤུགས་ཆེ་རུ་གཏོང་ཐུབ་དགོས་ཡ་དེ་ལྷོད་མེད་འབད་བརྩོན་གནང་རོགས་གནང་ཟེར་ཞུ་ཡ་ཡིན་ད་ལོ་གསར་གི་འཚམས་འདྲི་མཉམ་དུ་ད་ཚིག་ཁ་ཤས་ཅིག་དེ་འདྲ་ཞུ་ཡ་ཡིན་ཨ་ནི་བསྐྱར་དུ་ལོ་གསར་པ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་དང་ཨ་ནི་ལོ་གསར་པའི་ནང་ནད་མེད་ཚེ་རིང་བདེ་སྐྱིད་ཕུན་སུམ་ཚོགས་པ་ཨ་ནི་དེ་ག་ནང་བཞིན་གྱི་ད་བྱམས་པ་དང་བརྩེ་བ་སྙིང་རྗེ་གི་ནུས་པ་དེ་གོང་དུ་འཕེལ་བའི་ཐོག་ནས་འཛམ་གླིང་ཞི་བདེ་ཡོང་ཡ། དེ་ག་ནང་བཞིན་གྱི་བོད་མི་ཡོངས་ཀྱི་ལུགས་གཉིས་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་པའི་རིས་སུ་མ་ཆད་པའི་བསྟན་འཛིན་སྐྱེས་བུ་རྣམས་སྐུ་ཚེ་བརྟན་ཅིང་མཛད་འཕྲིན་རྒྱས་པ་དང་ནི་བོད་དོན་བདེན་མཐའ་མྱུར་དུ་གསལ་བའི་སྨོན་འདུན་ཞུ་ཡ་ཡིན་ཐུགས་རྗེ་གནང། བཀྲ་ཤིས་བདེ་ལེགས། དེ་ནི་རྒྱ་གར་ཧི་མ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སུཀྷི་ཝིན་དར་སིང་སུཀྷ་མཆོག་གིས་བོད་ཀྱི་ལོ་གསར་ལ་འཚམས་འདྲི་གནང་བ་སྟེ། རྩོམ་སྒྲིག་འགན་འཛིན་རྡོ་རྗེ་དགྲ་འདུལ་ལགས་ཀྱིས་སྙན་སྒྲོན་གནང་བ་གསན་རོགས། བཀྲ་ཤིས་བདེ་ལེགས། Main Sabhi Himachal Vasiyon Ki Or Se། བཀྲ་ཤིས་བདེ་ལེགས། ངས་ཧི་མ་ཅལ་མངའ་སྡེ་ཡི་ནང་གནས་སྡོད་ཡུལ་མི་ཚང་མ་ཡི་ཚབ་ཞུས་ཏེ། བོད་ཀྱི་ལོ་གསར་པའི་སྐལ་བཟང་གི་ཉིན་མོ་འདི་ལ། བོད་མི་གཅེན་གཅུང་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་སྦྲགས། ང་ཚོ་ཧི་མ་ཅལ་ནང་གནས་སྡོད་ཡུལ་མི་ཚང་མ་དགའ་འོས་པ་དང་སྤོབས་པ་སྐྱེ་དགོས་པ་ནི། ཧེ་མ་ཅཱལ་ནང་ཆགས་པའི་རྡ་རམ་ས་ལ་ནི་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཞུགས་སྒར་དུ་གྱུར་ཡོད། ཚང་མས་མཁྱེན་གསལ་ལ། ལོ་མང་ནས་ཧེ་མ་ཅཱལ་མངའ་སྡེའི་ཡུལ་མི་དང་བོད་མིའི་དབར་ལ་ཕན་ཚུན་འཆམ་མཐུན་ངང་གནས་ཡོད་ལ། དེ་ལྟ་བུའི་འཆམ་མཐུན་མ་འོངས་མུ་མཐུད་གནས་རྒྱུ་ལ་ངས་རེ་བ་རྒྱག་བཞིན་ཡོད། ངས་བོད་ཀྱི་ལོ་གསར་པའི་ཉིན་མོ་འདིར་བརྒྱུད། ང་ཚོ་ཚང་མ་ཡི་མི་ཚེའི་ནང་གཏན་གྱི་བདེ་སྐྱིད་དང། བྱ་བ་ལམ་འགྲོ་ཡོང་བའི་གི་སྨོན་འདུན་ཞུ་རྒྱུ་ཡིན་རྒྱ་གར་རྒྱལ་ལོ་ཧེ་མ་ཅལ་རྒྱལ་ལོ། དེ་ནི་རྒྱ་གར་ཨ་རུ་ནཱ་ཅལ་མངའ་སྡེའི་སྤྱི་ཁྱབ་བློན་ཆེན་པད་མ་མཁའ་འགྲོ་མཆོག་གིས་ལོ་གསར་ལ་འཚམས་འདྲི་གནང་བ་གསན་རོགས།

བོད་ཀྱི་རྒྱལ་ས་ལྷ་ས་ཁུལ་དུ་ལོ་གསར་སྐབས་མི་མང་འདུ་འཛོམས་ཐད་དོགས་ཟོན་དང་འགྲོ་ལམ་བཀག་འགོག་སོགས་མཛད་བཞིན་ཡོད་པའི་གནས་ཚུལ་ཐོན་གདའ། ཡང་དེ་རིང་སྤྱི་ཟླ་གཉིས་པའི་ཚེས་བརྒྱད་དེ་རེས་གཟའ་ཕུར་བུའི་ཉིན་ཨ་རིའི་གྲོང་ཁྱེར་ནིའུ་ཡོག་གྲོང་ཁྱེར་སྤྱི་ཡོངས་ཀྱི་ཚོགས་འདུའི་ཐོག་གྲོང་སྡེ་ལྷན་ཁང་གི་འཐུས་མི་ཇུ་ལི་ཝུན་ལགས་ཀྱིས་བོད་ཀྱི་ལོ་གསར་གྱི་ཉིན་མོ་དང་སྟབས་བསྟུན་ནས་ཉིན་དེ་ལ་ནིའུ་ཡོག་གྲོང་ཁྱེར་ནང་ལམ་ཟུར་རླངས་འཁོར་འཇོག་རིན་བསྡུ་ལེན་མེད་པ་བཟོ་རྒྱུའི་ཁྲིམས་འཆར་ཞིག་བཏོན་ནས་ངོ་སྤྲོད་གནང་གདའ། ཅེས་ཨ་མེ་རི་ཁའི་རྒྱལ་ས་ཝ་ཤིན་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལ་ཡིན་དེ་རིང་གི་རྩོམ་སྒྲིག་འགན་འཛིན་རིག་ལྡན་སྒྲོལ་མ་ལགས་ཡིན་རྣམ་པ་ཚོས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།